ད་གསུམ་པ་ནི་ད་ད་འདི་ག་རེ་རེད་ཟེར་ན་ད་དེ་རེད་ཚིག་དོན་འདི་ཡིན་པ་རེད། གསུམ་པ་ནི་རང་དོན་སྤངས་པ་ཕུན་ཚོགས་ནི་ག་རེ་བཞག་ཟེར་ན། ལུས་ཅན་འཆིང་བར་བྱེད་པ་གང་ཟག་དང་ཆོས་ཀྱི་བདག་ཏུ་ཞེན་ཅིང་རྣམ་པར་རྟོག་པའི་དྲ་བ་བག་ཆགས་དང་བཅས་པ་པོ་སྟེ། ད་ག་རེ་ཟེར་ལུས་ཅན་འཆིང་བར་བྱེད་མཁན་ལུས་ཅན་ཟེར་དུས་གང་ཟག་ང་རང་ཚོ་སོ་སོའི་སྐྱེ་བོ་རྣམས་རེད་པ། སོ་སོའི་སྐྱེ་བོ་རྣམས། འཁོར་བར་འཆིང་བར་བྱེད་པའི་རྒྱུ་དེ་ག་རེ་བྱ་ཟེར་ན། གང་ཟག་གི་བདག་འཛིན་དང་ཆོས་ཀྱི་བདག་འཛིན་དེ་བཞག་རྒྱུ་རེད། རེད་པ་དེ་བཞག་ཙང། བདག་ཏུ་ཞེན་ཅིང་རྣམ་པར་རྟོག་པའི་དྲ་བ་བག་ཆགས་དང་བཅས་པ། འོ་དེ་ཚོ་ང་ཚོ་འཁོར་བ་ལ་སྐྱེ་བ་བྱེད་པའི་རྒྱུ་རེད། ད་དེ་འདྲའི་འཁོར་བར་སྐྱེ་བྱེད་ཀྱི་རྒྱུ་དེ་སུས་སྤངས་འདུག་ཟེར་ན། འོ་དེ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་སྤངས་བཞག་ཟེར། རེ་བ། འོ་བག་ཆགས་དང་བཅས་པ་དྲུངས་ཕྱུང་བའི་ཚུལ་གྱིས་དྲུངས་ཕྱུང་ཟེར་སླར་མི་སྐྱེ་བའི་ཆོས་ཅན་གྱི་ཚུལ་ནས་སྤངས་པ་རེད།

བདག་མེད་པའི་སྟོང་པ་ཉིད། འཕགས་པ་རྣམས་ཀྱིས་མཉམ་གཞག་སོ་སོ་རང་རིག་གིས་མངོན་སུམ་དུ་གཟིགས་ཤིང། འཕགས་པ་རྣམས་ཀྱིས་མཉམ་གཞག་སོ་སོ་རང་རིག་པའི་ཡེ་ཤེས་ཟེར་ན་ག་རེ་ཟེར། སྟོང་ཉིད་མངོན་སུམ་དུ་རྟོགས་པའི་ཡེ་ཤེས་དེ་དང། གང་ཟག་གི་བདག་མེད་མངོན་སུམ་དུ་རྟོགས་པའི་ཡེ་ཤེས་གཉིས་མོ་དེ་ལ་སོ་སོ་རང་རིག་མི་ཤེས་ཟེར། འོ། རིག་པར་བྱ་བ་ཡིན་གྱི། ད་ག་རེ་ཆོས་ཅན། འོ་གང་ཟག་གི་བདག་མེད་ཕྲ་མོ་དང་ཆོས་ཀྱི་བདག་མེད་ཕྲ་མོ་གཉིས་མོ་ནི་ཆོས་ཅན། འཕགས་པ་རྣམས་ཀྱི་མཉམ་གཞག་སོ་སོ་རང་རིག་པའི་མངོན་སུམ་དུ་རིག་པར་བྱ་བ་རེད་མ་གཏོགས་ས་བཅད་ནི་ཆོས་སྟོན་པའི་སྒྲ་ཙམ་ལས་ཟེར་ན་གང་ཟག་གི་བདག་མེད་ཞེས་པའི་སྒྲ་དང་གང་ཆོས་ཀྱི་བདག་མེད་སྟོན་པའི་འོ། ཚིག་དེ་ཚོ་ཡོད་རེད་པ་སངས་རྒྱས་གསུང་དེ་འདྲ་ཡོད་རེད་འོ་དེ་ཚོའི་སྒྲ་ཙམ་ལས་འོ་ཇི་ལྟ་བ་བཞིན་དུ་ཤེས་མི་ནུས་པས་ཟེར་བ། ཁོ་སྤྱི་སྤྱིར་བཏང་ཁོ་ཆོས་སྟོན་པའི་སྒྲ་ལས་གོ་ཐུབ་ཀྱི་རེད་གོ་ཐུབ་མ་རེད། ཐུབ་ཀྱི་རེད་པ་སྒྲ་ཡི་བརྗོད་བྱ་རེད་དེ། ཡིན་ན་ཡང་ཇི་ལྟ་བ་བཞིན་དུ་གོ་མི་ཐུབ་ཟེར་ན་མངོན་སུམ་དུ་རྟོགས་པ་ནང་བཞིན་ཅི། གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་ཕྲ་མོ་གཉིས་མོ་དེ་རྟོགས་མཁན། མངོན་སུམ་དུ་རྟོགས་པའི་བློ་གཉིས་མོ་དེ་གིས་ཇི་ལྟར་རྟོགས་པ་ནང་བཞིན་ཅི་སྒྲ་ཡིས་བརྗོད་མི་ཐུབ། རྟོག་པས་ཀྱང་རྟོགས་མི་ཐུབ་སྤྱིར་བཏང་གཞི་གྲུབ་ན་སྒྲ་ཡི་བརྗོད་བྱ་ཡིན་པས་ཁྱབ། རྟོག་པའི་ཡུལ་ཡིན་པས་ཁྱབ་ཀྱང། ཇི་ལྟ་བ་བཞིན་དུ་མངོན་སུམ་དུ་བྱེད་ཐུབ་མ་རེད་བྱས་ཟབ་ཅིང། མ་དེའི་རྒྱུ་མཚན་གྱིས་ག་རེ་ཟེར་ན་ཁོ་གཉིས་གཉིས་པོ་ལ་ཟབ་པ་རེད་བྱས་ནས་འོ་འདུག་སེ། ཟབ་པ་ཟེར་བའི་འགྲོ་སྟངས་དེ་འདྲ་བྱས་འགྲོ་ན་འགྲིག་རེད་བྱས། ཡང་མེད་ན་ཉན་ཐོས་ད་དེ་གཉིས་པོ་དེ་ཆོས་ཅན་ཆོས་ཅན་དེ་གཉིས་པོ་དེ་ར་བཞག། ད་གི་གཉིས་པོ་དེ་ར་ཆོས་ཅན་བྱས་ནས། འོ། ད་གཉིས་པོ་དེ་ཟེར་ན་དེ་ལྟར་ན་གཅིག་ཁེགས་དགོས་ཡིན་པ་རེད་ད། ག་རེ་འོ་ཆོས་ཀྱི་བདག་མེད་ཕྲ་མོ་དེ་སུས་མཁྱེན་ཡོང་འོ་ཉན་ཐོས་དང་རང་སངས་རྒྱས་རྣམས་ཀྱི་ཡང། འོ་སྤྱོད་ཡུལ་དུ་མ་གྱུར་པའི་གཉིས་སྟོང་གི་དེ་ཁོ་ན་ཉིད་ཟབ་མོ་ཡིན་བྱས། འོ་འདུག་སེ། ད་གང་ལྟར་དེ་གང། ཟབ་མོ་གཉིས་བཞག། གང་ཟག་གི་བདག་མེད་ཕྲ་མོ་དང་ཆོས་ཀྱི་བདག་མེད་ཕྲ་མོ་གཉིས་མོ་དེ་ཟབ་མོ་ལ་བཞག། དེ་མངོན་སུམ་དུ་རྟོགས་མཁན་གོ་ལ། ཡེ་ཤེས་དེ་ལ་ཟབ་པའི་སྐུའོ་ཟེར་ལབ་བྱས་བཞག། ཡང་མེད་ན་སྟོང་ཉིད་དེ་ཟབ་པ་ལ་བཞག། ཟབ་པ་ཡིན་པའི་རྒྱུ་མཚན་ལ་ཉན་རང་རྣམས་ཀྱི་སྤྱོད་ཡུལ་མངོན་སུམ་དུ་སྤྱོད་ཡུལ་དུ་མ་གྱུར་པ་རེད། དེ་ལྟ་བུའི་ཟབ་མོ་དེ། སླར་མི་ལྡང་བའི་ཚུལ་གྱིས་མཉམ་པར་བཞག་མཁན་གོ་སུས་བཞག་རེད་ཟེར་ན། སངས་རྒྱས་འཕགས་པའི་ཐུགས་རྒྱུད་ཀྱི་རྣམ་མཁྱེན་འདི་གིས་བཞག་གི་རེད་བྱས་ཙང་དེ་ཟབ་པའི་སྐུ་རེད་ཟེར་ལབ་བྱས་འོ་འདུག་སེ་ལབ་རྒྱུ་རེད། ཡང་ན་ཉན་ཐོས་དང་རང་སངས་རྒྱས་རྣམས་ཀྱི་སྤྱོད་ཡུལ་དུ་མ་གྱུར་པའི་གཉིས་སྟོང་གི་དེ་ཁོ་ན་ཉིད་ནི་ཟབ་མོ་ཡིན་ལ། དེ་ལ་སླར་མི་ལྡང་ཚུལ་གྱིས་མཉམ་པར་བཞག་པ་ཁོ། སུ་རེད་ཟེར་ན་ཇི་ལྟ་བ་རྟོགས་པའི་རྣམ་མཁྱེན་ཟེར་དེ་རེད་ཟེར། འོ་དེ་འདྲའི་ཇི་ལྟ་བ་རྣམ་རྟོགས་པའི་རྣམ་མཁྱེན་དེ་ལ་ཟབ་པའི་སྐུ་ལབ་རྒྱུ་རེད་ཅེ། ད་རྒྱ་ཆེ་བ་ཤེས་བྱ་ཇི་སྙེད་པའི་རྣམ་པ་དེ་ག་རེ་ཟེར་ན་ད་དེ་རེད། སྟོང་ཉིད་མ་ཡིན་མཁན་གྱི་ཆོས་ག་ཚོད་ཡོད་ན། དེ་ཚོ་ལ་དེ་ནི་གྲངས་ཀ་རྒྱག་ཡས་ཡོད་མ་རེད། ག་ནས་ག་ཡི་བར་དུ་འདི་ནས་འདི་བར་དུ་འདི་ཙམ་འདི་ནས་ཡོང་བ་མ་རེད་ཟེར་ནས་མཚམས་འཛིན་རྒྱུ་ཨ་ཡོད། མེད་པ་ཡིན་ཙང་རྒྱ་ཆེ་བ་རེད་ཅེ། དེ་ག་བར་ཡོད་ན་ཡང། ལུང་པ་ག་བར་ཡོད་ན་ཡང་དུས་ཚོད་ག་དུས་བྱུང་ནས་གང་ག་ཇི་ལྟ་བ་བཞིན་དུ་མངོན་སུམ་དུ་མཁྱེན་མཁན་ཁོ་སུས་མཁྱེན་པ་རེད། རྣམ་མཁྱེན་ཇི་སྙེད་པ་རྣམ་མཁྱེན་ཇི་སྙེད་པ་རྟོགས་པའི་རྣམ་མཁྱེན་དེས་མཁྱེན་པ་རེད་ཨོ་ཁོ་ལ་ཨ་ནི་རྒྱ་ཆེ་བའི་སྐུ་ཟེར་ལབ་རྒྱུ་རེད་ཅེས་ཁོའི་ཡུལ་ཁོ་རྒྱ་ཆེ་བ་ཡིན་དེ་ཡང་ཨ་ནི་ཇི་ལྟ་བ་བཞིན་དུ་མངོན་སུམ་དུ་མ་འདྲེས་པའི་རྟགས་དང་དུས་ཚོད་དང་གང་ག་ཇི་ལྟ་བ་བཞིན་དུ་མཁྱེན་པ་ཡིན་ཙང་རྒྱ་ཆེ་བའི་སྐུ་ཟེར་རྒྱ་ཆེ་བ་ཤེས་བྱ་ཇི་སྙེད་པའི་རྣམ་པ་སྟེ་ཅེས། འོ་དེ་ཡང། དེ་ཤེས་བྱ་ག་ཚོད་ཡིན་ན་དེ་ཚོ་ཡུལ་དང་དུས་དང། ཤེས་བྱ་དེ་ཚོ་ཡུལ་ག་ཚོད་ག་རེ་ག་རེ་ཡིན་ན་དུས་དུས་ཚོད་ག་དུས་ག་དུས་བྱུང་མ་བྱུང། ཁོའི་མཚན་ཉིད་གང་ག་རེ་ག་རེ་ཡིན་ན་དབྱེ་བ་ག་ཚོད་ཡོད་ན་ཡང་དེ་ཚོ་གང་ག་ལོ་མཐའ་ཡས་པ་རྣམས། ལག་མཐིལ་དུ་སྐྱུ་རུ་ར་བཞག་པ་ནང་བཞིན་དུ་ད་སྔ་རུ་ལག་མཐིལ་དུ་སྐྱུ་རུ་བཞག་སོང་ད་རེ་སོ་སོར་མིག་མེད་ན་ད་རེ་ཚ་ཚ་རེ་མ་གཏོགས་ཤེས་མིག་ཡོད་ན་ག་རེ་ཡིན་ན་གོ་མདོག་མདོག་ག་འདྲ་ག་འདྲ་ཡིན་ན་ཇི་ལྟ་བ་བཞིན་ང་རང་ཚོས་ཧ་གོ་ཐུབ་དགོས་རོགས། དེ་ནང་བཞིན་གཅིག་སངས་རྒྱས་བཅོམ་ལྡན་འདས་ཀྱིས་ཤེས་བྱ་ཇི་སྙེད་པའི་ཆོས་ག་ཚོད་ཡོད་ན་ཡང་དེ་དེ་དུས་ཚོད་དང་ཡུལ་དང་མཚན་ཉིད་དང་དབྱེ་བ། གང་ཇི་ལྟ་བ་བཞིན་དུ་མངོན་སུམ་དུ་གཟིགས་པར་བྱེད། མངོན་སུམ་དུ་གཟིགས་པས། གཟིགས་པ་ཇི་སྙེད་པ་མཁྱེན་པའི་ཡེ་ཤེས་སོ། ཟབ་ཅིང་རྒྱ་ཆེའི་སྐུ་མངའ་བ། འོ་དེའི་ཚིག་དེས་རགས་པ་ཙམ་དེ་ཕྱིན་པ་རེད་ད། ད་ཇི་ལྟར་བཀོད་བའི་ན་རེ་གཞུང་སྦྱོར་བཀོད་མཁན་ན་ག་རེ་ཟེར་བཀོད་དགོས་ཟེར་ན། ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཆོས་ཅན་རང་དོན་ཕུན་ཚོགས་མངའ་སྟེ། འོ་སྤངས་རྟོགས་མཐར་ཕྱིན་པར་མཛད་པའི་ཕྱིར་ཟེར་རེ་བའང་བྱས་ཚོད་ད་དེའི་ནང་ལ་རང་དོན་ཕུན་ཚོགས་མངའ་སྟེ་ཟེར་རང་དོན་ཕུན་ཚོགས་དེ་ལ་ག་ཚོད་ཡོད། གཉིས་ཀ་ལ་མངའ་བ་ཟེར་དུས། རྒྱུད་ལྡན་པ་རེད་ཅེས་བདེན་ཏེ།

ཐུགས་ཀྱི་བདག་དེ་གར་རྟོག་པའི་དྲ་བ་རྣམ་བསལ་ཅིང་ཟབ་ཅིང་རྒྱ་ཆེའི་སྐུ་མངའ་བ་ཞེས་པའི་ཚིག་དེ་ཀྱི་ཚིག་འགྲེལ་དེ་རེད་ད། ཀུན་ཏུ་བཟང་པོ་ཞེས་པ་དེ་ལ་ག་རེ་བཞག་ཟེར་ན་ད་གཞན་དོན་ཕུན་ཚོགས་དེ་ཡིན་པར་གཞན་དོན་ཕུན་ཚོགས་ལ། གཞན་དོན་དང་གཞན་དོན་ཕུན་སུམ་ཚོགས་པ་གཉིས་ལ་ཁྱད་པར་ཕྱེ་དགོས་རེད་བ། གཞན་དོན་ཟེར་ཡས་དེ་ཕ་སྐད་ཅིག་བྱས་ཁོ་ག་རེ་ལ་བརྟེན་ནས་གྲུབ་ཀྱི་འདུག་ན་ཡང་ཁོ་གྲུབ་ས་དེ་ལ་གཞན་དོན་ཕུན་སུམ་ཚོགས་པ་འོ་འདུག་སེ་ལབ་ཡོང་བ་རེད་འདུག་གཞན་དོན་ཕུན་ཚོགས་ལ་གདུལ་བྱའི་རྒྱུད་ཀྱི་མངོན་མཐོ་དང་ངེས་ལེགས་ནི་གཞན་དོན་ཡིན་ལ།

གཟུགས་སྐུ་གཉིས་ཀྱིས་ཇི་ལྟ་བ་བཞིན་དུ་བསྟན་པ་ཡིན་ཙང་ཨེ་ནི་ཁོ་ལ་གཞན་དོན་ཕུན་སུམ་ཚོགས་པ་ཨ་ཟེར་གོ་གཞན་དོན་ངོ་མ་ཁོ་གྲུབ་ས་ཡི་རྒྱུ་དང་མ་སོགས་ན་ཨ་མ་ཡོང་ས་ཁོ་ཡིན་ཙང་དེའི་ཆ་ནས་གཞན་དོན་ཕུན་སུམ་ཚོགས་པ་ཨ་ཟེར་ལ། གདུལ་བྱའི་རྒྱུད་ཀྱི་མངོན་མཐོ་ངེས་ལེགས་ནི་གཞན་དོན་ལ་བཞག་དེ་གང་ལས་གྲུབ་པའི་གཟུགས་སྐུ་རྣམ་པ་གཉིས་ལ་གཞན་དོན་ཕུན་ཚོགས་ཞེས་བྱ་སྟེ། གཞན་དོན་ཕུན་ཚོགས་ཟེར་དགོས་རྒྱུ་མཚན་ག་རེ་ཟེར་ན་དེ་གཉིས་ནི་ཟེར་ནི། ལེགས་པའམ་ཕན་པ་འབའ་ཞིག་བྱེད་པ་དང། ལེགས་པ་མ་ཡིན་པ་དང་ཅུང་ཟད་ཀྱང་མ་འདྲེས་པ་རེད། གང་རུང་གོ་གཟུགས་སྐུ་རྣམ་པ་གཉིས་ཟེར་དུས་ལོངས་སྐུ་དང་སྤྲུལ་སྐུ་གཉིས་མོ་ཞེས་བཞག། ལོངས་སྐུ་དང་སྤྲུལ་སྐུ་གཉིས་ཀྱིས་གདུལ་བྱ་ལ། ཡག་ག་རྐྱང་རྐྱང་ཅིག་ལབ་ཀྱི་རེད་མ་གཏོགས་ཡག་ག་མ་ཡིན་པ་ཅང་ལབ་ཀྱི་མ་རེད། གདུལ་བྱ་ལ་ཕན་པ་འབའ་ཞིག་བྱེད་ཀྱི་རེད་མ་གཏོགས་མི་ཕན་པ་རྩ་བ་ཉིད་ནས་གནང་གི་མེད་པ་ཡིན་ཙང་ལེགས་པའམ་ཕན་པ་འབའ་ཞིག་བྱེད་པ་དང་བྱེད་པ་རེད་མ་གཏོགས་ལེགས་པ་མ་ཡིན་པ་དང་ཕན་པ་མ་ཡིན་པ་དང་ཅུང་ཟད་ཀྱང་འབྲེལ་བ་ཡོད་མ་རེད་ཁོ་མ་འདྲེས་པ་བྱས་ནས་ལེགས་པ་འབའ་ཞིག་གནང་གི་ཡོད་རེད་འབའ་ཞིག་ཟེར་དུས་དེ་ཁོ་དེ་ཁོ་ན་གནང་གི་ཡོད་རེད། འོ་ད་ཡོངས་སུ་མ་བྱས་པར་ལེགས་པའི་རིགས། རྣམ་པ་ཐམས་ཅད་ཡོངས་སུ་རྫོགས་པ། རྒྱ་ཡོངས་སུ་མ་ཆད་པ། དེ་རེད་གང་ཅིག་རིགས་རིགས་དབྱེ་བ་ཕྱེ་ནས་ཁ་ཤས་ལ་ཡག་པོ་བྱས་ཁ་ཤས་ལ་ཡག་པོ་མ་བྱས་རེད་ཡང་མིན་ན་ལུང་པ་འདི་འདྲའི་ཞིག་ལ་ལེགས་པའམ་ཕན་པ་འབའ་ཞིག་ཅེས་ལུང་པ་གཞན་དག་གིས་སེམས་ཅན་ཚོ་ལ་ལེགས་པ་མ་ཡིན་པ་དང་ཕན་པ་དེ་འདྲའོ་ལེགས་པ་དང་ཕན་པ་དེ་ཚོ་མ་མཛད་པ་དེ་འདྲའི་མ་ཡིན་པ་ཁོ་རང་གདུལ་བྱ་རང་གི་བསམ་པ་དང་མཐུན་པའི་ཏག་ཏག་གནང་གི་ཡོད་ཙང་ཨ་ནི། རྒྱ་ཡོངས་སུ་མ་ཆད་པ། རྒྱ་ཡོངས་སུ་མ་ཆད་ཟེར་ན་ད་གང་ཅིག་ག་ས་ག་པ

གཞན་དོན་ཕུན་ཚོགས་དེ་སྒྲུབ་པའི་ཐབས། རེད་པ། འོ་གཞན་དོན་ཕུན་སུམ་ཚོགས་པ་སྒྲུབ་པའི་ཐབས་ཁོ་ལ་འོ་ད་ག་རེ་བྱ་ཟེར་ན། འོ་དེ་ཕུན་སུམ་ཚོགས་པ་སྒྲུབ་ཡའི་ཐབས་དེ་ལ་ཨ་ནི་ག་རེ་འགོ་སངས་རྒྱས་ཀྱི་གསུང་གི་ཡོན་ཏན་དེ་བཞག་གསུང་གི་འོད་གསལ་དེ་བཞག་ཅེས་ཆོས་གསུངས་པ་དེ་རེད་འོ་ད་དེ་སྒྲུབ་པའི་ཐབས་ཕྲིན་ལས་ཕུན་སུམ་ཚོགས་པ་ཟེར་ལགས།

སེམས་ཅན་མ་རྫོགས་བར་དུ་ལ་སངས་རྒྱས་ཀྱིས་སེམས་ཅན་གྱི་དོན་བྱེད་པ་དེ་ག་དུས་ཡིན་ན་ཐག་ཆད་ཀྱི་མ་རེད་ཅེས་ཁོ་འབད་རྩོལ་ལ་མི་ལྟོས་པ་ཡིན། འབད་རྩོལ་ལ་མི་ལྟོས་ན་ག་དུས་ཡིན་ན་ཁོ་ཡོང་ཆོག་ཆོག་ཡོད་རེད་པ་འོ། དེ་ཡོད་ཙང་འཁོར་བ་མ་སྟོངས་བར་དུ་ལ་སངས་རྒྱས་ཀྱིས་གསུང་གི་མཛད་པ་དེ་རྩ་བ་ཉིད་ནས་ཐག་ཆད་ཀྱི་མ་རེད་ཅེས་པར་གློག་ལ་སྐྱོན་ཤོར་གྱི་མ་རེད་ཅེས་པར་མི་སེམས་དེ་ལ་སྐྱོན་ཤོར་གྱི་མ་རེད་ཅེས་རེད། འབད་རྩོལ་ཉེ་བར་ཞི་བའི་རྒྱུ་མཚན་རེད། འབད་རྩོལ་ཉེ་བར་ཞི་བའི་ཞི་བ་ཁོ་རྟགས་ལ་བཀོད་ནས་འཁོར་བ་ཇི་སྲིད་བར་དུས་ཀུན་ནས་དང་ཁམས་དང་བསམ་པ་དང་བག་ལ་ཉལ་ཇི་ལྟ་བ་བཞིན་དུ་སྟོན་པའི་ནུས་པ་ཀུན་ནས་དང། གདུལ་བྱ་ལ་འཕྲོ་ཞིང་ཁྱབ་པར་ཐོབ་པ་ལས་སོ། རྟགས་སུ་བཀོད་པ་རེད་ཁོ་འབད་རྩོལ་ཉེ་བར་ཞི་བའི་རྒྱུ་མཚན་གྱིས་གང་གཱ་འདི་ཆེད་དུ་ལས་ཀ་འདི་ལས་ཐུབ་ཀྱི་ཡོད་རེད་ལ་འབད་རྩོལ་ཞི་བའི་རྒྱུ་མཚན་གྱིས་འཁོར་བ་ཇི་སྲིད་བར་དུ་ལ་སྟོན་ཐུབ་པ་རེད་ཅེས་དུས་ཀུན་ནས་ཅེས་དུས་ཀུན་ནས་ཟེར་དུས་ད་ལྟ་ཆོས་གསུང་དགོས་ན་དེ་ནས་བཟུང་སྟེ་འཁོར་བ་ཇི་སྲིད་མ་སྟོངས་བར་དུ་སེམས་ཅན་རྣམས་ཀྱི

མོས་པ་ཟེར་དུས། འགའ་ཞིག་ཉན་ཐོས་ཀྱི་ལམ་ལ་མོས་ཏེ་མཉན། འགའ་ཞིག་རང་རྒྱལ་ལམ་ལ་མོས། འགའ་ཞིག་ཐེག་ཆེན་ལམ་ལ་མོས་ཏེ་མཉན། འོ་དེ་འདྲའི་ཡོད་ཙང་རང་གི་མོས་པ་དང་འཚམས་པའི་ཆོས་གསུང་གི་རེད། ཅེས་ཨ་ནི་ཁོ་ལ་ཆོས་ག་རེ་བསྟན་སོང་ན་ཤེས་ཡས་ནུས་པ་ཡོད་འདུག་ན་ཁོ་ཇི་ལྟ་བ་བཞིན་དུ་མཁྱེན་ནས་ཨ་ནི་ཆོས་དེ་གསུང་གི་རེད། ཅེས་ཐེག་ཆེན་དང་ཐེག་དམན་དང་འོ་དེ་ཚོ་ཚོད་ཏག་ཏག་གསུང་གི་རེད། ཅེས་འོ་དེ་བྱས་བག་ལ་ཉལ་ཇི་ལྟ་བ་བཞིན་དུ་སྟོན་པའི་ནུས་པ་ཀུན་ནས། དུས་ཀུན་ནས། བརྗོད་བྱ་ཀུན་ནས། རྣམ་པ་ཀུན་ནས། སྟོན་པའི་ནུས་པ་ཀུན་ནས། ནུས་པ་ཀུན་ནས། གང་གཱ། བརྗོད་བྱ་ཆ་ཚང་ཡོངས་སུ་རྫོགས་པ། དེ་ནི་ག་རེ་དུས་ཁོ་མཚམས་མཚམས་སྟོན་མཚམས་མཚམས་མི་སྟོན་པ་མ་ཡིན་པར་དུས་ཀུན་ནས་དེ་འདྲའི་ནུས་པ་ཁོ་ཡང་གོ་ཁོ་རང་དཔེ་ཆ་ཚང་ཁོ་རང་སྟོན་དུས་ག་ལ་གང་འཚམས་པའི་ནུས་པ་ཁོ་ཆ་ཚང་སྟོན་དུས་ནུས་པ་ཀུན་ནས་གདུལ་བྱ་ལ་འཕྲོ་ཞིང་ཁྱབ་པར་མཛད་པས་ཐོབ་པ་ལས་སོ་ཞེས་དེ་ལ་བརྟེན་ནས་ཐོབ་ཀྱི་རེད་ཅེས་གཟུགས་སྐུ་རྣམ་པ་གཉིས་པོ་དེ་འདུག་ཅེས་དེ་ལྟ་བུའི་སྐུ་གང་ལ་མངའ་བའི་ཞེས་ད་དེ་ལྟ་བུའི་སྐུ་དེ་སུ་ལ་མངའ་ཡོད་རེད་ཟེར་ན་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ལ་མངའ་ཡོད་རེད་བའོ་དེ་ལ་ཕྱག་འཚལ་སྐྱབས་སུ་སོང་ཞིང་འོ་འདུད་པའི་ཚུལ་བསྟན་པ་རེད་ཅེས་ད་ཡིན་དུས་སངས